ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs.com.au/tibetan དུ་བསྐྱོད་རོགས། SBS བོད་སྐད་སྡེ་ཚན་གྱི་ཐེངས་འདིའི་ལེ་ཚན་ནང། རྒྱ་གར་ནས་གསར་དུ་འབྱོར་བའི་བོད་མི་ཀརྨ་བསྟན་འཕེལ་ལགས་དང་མཉམ་དུ། Australia ནང་གི་མི་ཚེ་ཡི་འཚོ་བ་གསར་པ་དང། ལྷག་པར་དུ་ད་ལྟའི་ཆར་ཏོག་དབྱིབས་ནད་དུག་གི་དཀའ་ངལ་དང་དམ་བསྒྲགས་འོག་ལ། གསར་དུ་འབྱོར་མཁན་བོད་མི་ཞིག་ལ་མཚོན་ན། Australia ནང་འཚོ་བའི་གནས་སྟངས་གང་འདྲ་ཆགས་ཀྱི་ཡོད་མེད་སྐོར་གླེང་མོལ་ཞུ་གི་ཡིན། ང་སངས་རྒྱས་རྡོ་རྗེ་ཡིན། ཀརྨ་བསྟན་འཕེལ་ལགས་ཐོག་མ་དེ་ཁྱེད་རང Australia ནང་ག་དུས་འབྱོར་བ་རེད་ཨ་ནི Australia ནང་འབྱོར་ནས་དུས་ཚོད་ག་ཚོད་ཟིན་གྱི་འགྲོ་ཡོད་རེད། ད་ཟླ་གསུམ་བཞི་ཟིན་འགྲོ་སྲིད་ད་ལྟ་དེ་ལ། ལགས་སོ་ཨ་ནི་ད Australia ནང་དང་པོ་འབྱོར་དུས་ཀྱི་ཚོར་སྣང་འདྲ་བ་ག་འདྲ་འདྲ་བ་བྱུང་སོང་ཨ་ནི་སྐབས་དེ་ལ་ཨ་ནི་ཀྱི་བོད་པ་དེ་ཚོ་རེད Australia གཞུང་གི་ཀྱི་མཐུན་འགྱུར་རོགས་རམ་འདྲ་བོ་དེ་འདྲས་ག་འདྲ་འདྲ་བོ་ཅིག་ཆགས་ཀྱི་འདུག། ཨོང་ད་དང་པོ་མར་སླེབས་འོང་ཟེར་ནི་ད་ག་འདྲས་འདྲ་ཆགས་འོང་ན་བསམ་གྱི་གནམ་ཐང་སླེབས་འོང་ཀྱི་དེ་སེམས་ཚབས་འདྲ་དེ་བྱུང་ཟེར་བ། དེ་ཇོ་བོ་གནམ་ཐང་མར་སླེབས་འོང་ཟེར་ནི་རོགས་པ་དང་ཕ་ཡུལ་གཅིག་པ་ཚང་མ་ཀྱི་ལེན་ག་ཡོང་བྱས་དེ་དེ་ནི་དེ་འདྲས་འདྲ་ཀྱི་རོགས་པ་བྱས་བྱས་འོང་ཟེར་ནི་དེ་ཅེས་ཡང་སྟེ་སེམས་ཀྱི་ཕྱུང་ལས་འདྲ་ཆེ་སྟེ་སེམས་འཕྲོག་སྐུ་ཚང་མ་རོགས་པ་བྱེད་ཅེས་འདི་སྟེ་དེ་འདྲའི་ཡག་པོ་མ་འདྲ་ཅིག་བྱུང་སོང། དེ་ནས་གཞུང་གི་དེ་མ་ལས་དངུལ་ལས་ཏེ། སྐུ་རྫོགས་ཀྱི་ཟ་ཡག་རེད་འཐུང་ཡག། འོ་དེ་ཚོ་ཚང་མ་ཅེས་ཏེ། ཅིའི་ཕྱིར་གྲ་སྒྲིག་བྱས་དཔེ་དེ་འདྲའི་ཡག་པོ་བྱས་བཞག་འདུག། ལགས་སོ་ཨ་ནི་ད་ཁྱོད་རང་གིས Australia ནང་འབྱོར་ཚར་དུས་ཁོར་ཡུག་གི་གནས་སྟངས་རེད་ཨ་ནི་ཀྱི་སྤྱི་ཚོགས་ཀྱི་འགྲོ་སྟངས་དེ་ཚོ་ག་འདྲ་འདྲ་བ་ཞིག་ཚོར་སོང།

ཀྱི་སྐྱིད་པོ་མ་འདྲ་ཞིག་འདུག་མི་དང་པོ་ཏིག་ཙ་དཀའ་ལས་འདུག་ལང་ཀ་ད་རེད། དེ་ནས་ཚང་མ་གསར་པ་ཚོར་ཆགས་འདུག་ཨ། དེ་སླད་ས་འདི་དེ་ཏིག་ཙ་དཀའ་ལས་འདུག་ད་དང་པོ། དེ་ནས་ཁོར་ཡུག་དེ་ཚོ་ལ་དཔེ་གཙང་མ་བྱས་དེ་ནས། ག་ས་ག་འགྲོ་བས་ན་དཔེ་མི་སྲིད་ཁོར་ཡུག་གཙང་མ། རེད་བཞག་དེ་ནས་མི་ཡུལ་ད་དེ་ཚོ་བདེ་འཇགས་དཔེ་མི་སྲིད་ཡག་པོ་འདུག་ཨ། ལས་སྒྲིག་གཞི་དེ་ཚོ་དཔེ་ཡག་པོ་རེད་བཞག་དེ་ནས་སྐྱིད་པོ་འདྲ་བྱུང་སོང། དེ་ནས་གཞུང་གི་ལས་ཁུངས་ནང་འགྲོ་དུས་དཔེ་མི་སྲིད་འོ་དུས་ཚོད་འཕྲོ་བརླག་མི་གཏོང་བྱས་ལས་ཀ་ལམ་སང་ལམ་སང་བྱས། དེ་ནས་གཉིས་པ་ལ་ད་སྐད་མ་ཤེས་དུས་དེ་དཔེ་དཀའ་ངལ་འདུག་ལགས། དེ་ནས་རོགས་པ་གིས་རོགས་པ་བྱས་དེ་མཚམས་མཚམས་རོགས་པ་མེད་པས་ན་ཁོ་རང་ཚང་གི་གཞུང་གི་མཐུན་རྐྱེན་གནང་ནས་སྐད་སྒྱུར་བྱས། དུས་ཚོད་དེ་ཚོ་ཏག་ཏག་བཟོ་བྱས་ནས་དེ།

དྲིན་གྱི་ཆ་ཚང་ཚང་དགོས་ཀྱི་ཡོད་ལ་ནི་ཡིག་ཆ་དེ་ནང་ལའོ་དོ། ང་ཚོ་གསར་པ་དེ་ཚོ་འདྲ་གྱིས་ན་ལྟར་དེ་ཚོ་ཚང་མ་ཚང་མེད་མེད་འོང་དུས་དེ་དེ་ཚོ་དཀའ་ལས་ཁག་པོ་ཞིག་འདུག་དེ་ནི་ཕར་ཚུར་ལྟར་རོགས་པ་དང་ད་ཁོ་ཚོ་གི་ཡ་མ་ཚད་ནི་དེ་ནི་ཡིན་ཤོས་ཡང་མ་སོང་པ་ད་དེ་དངོས་གནས་སྐབས་ལ་ད་མཐུན་རྐྱེན་དེ་ཚོ་ཆ་ཚང་མ་ཚང་བྱས་ད་དེ་ནི་ཁང་པ་ཚོ་རག་ཚར་ནས་གཞུག་ལ་དེ་གཞུང་གི་དཔེ་མི་སྲིད་ཀྱི་མཐུན་རྐྱེན་ཡག་པོ་ཞིག་གནང་འདུག་ཅ་ལག་ཚང་མ་འཁྱག་སྒམ་དང་དུག་ལོག་འཁྲུ་ས་དང་དེ་ནས་རྐུབ་བཀྱག་དང་སོ་ཕ་ལེགས་མེད་དང་དུ་ཚོགས་ཅན་དེ་ནས་ཧ་ཡང་དང་ཕོར་པ་ཐུར་མ་དེ་ནས་ཚང་མ་ཁོ་རང་ཚོ་གིས་ཁུལ་ཡོངས་ཀྱི་ཡར་བསྒྲིགས་ཀྱི་ཉལ་ས་ཉལ་ཁྲི་བྱས་ཉལ་ཆས་བྱས་ད་དེ་ཚོ་ཅ་དར་བྱས་ཏེ་མགོ་སྔས་བྱས་མགོ་སྔས་ཤུབས་བྱས་ད་དེ་ཚོ་ཚང་མ་དུག་ལོག་བླུགས་ས་ཆ་སྒམ་བྱས་དེ་ཚོ་ཚང་མ་ཁོ་རང་ཚོ་གིས་ཡ་ཁུང་མ་བསྒྲིགས་ཆ་ཚང་བསྒྲིགས་ཡོད་ནི་དེ་ནི་སོ་སོ་ག་པར་བཞག་ལབ་ན་ཁོ་ཚོས་བཞག་བསྒྲིགས་བྱས་དེ་ནི་པར་རྒྱག་བྱས་ད་ཁོ་རང་ཚོ་མར་ལས་ཁུངས་དེ་ནི་མར་ཁུར་འགྲོ་བྱས་དཔེ་མི་སྲིད་ཡག་པོ་དེ་འདྲ་བྱས་བྱས་འདུག།
ད་གི་ད་གི་ཆ་ལ་ཡང་འཛམ་གླིང་གི་ས་གནས་ག་ས་ག་ལ་ཡང་ད་ཏོག་དབྱིབས་ནད་དུག་ཀྱི་དཀའ་ངལ་ཆེན་པོ་ཞིག་འཕྲད་པའི་ནང་བཞིན Australia ནང་ལ་ཡིན་ན་ཡང་དེ་འདྲ་བྱས་ནས་ནི་ལས་ཀ་འགྲོ་མ་ཐུབ་པ་ལ་སོགས་པ་གི་དཀའ་ངལ་མང་པོ་ཞིག་འཕྲད་ཀྱི་ཡོད་རེད། ཨ་ནི་གནས་སྟངས་དེའི་འོག་ལ་ཁྱེད་རང་ཚོ་གསར་དུ་འབྱོར་མཁན་གྱི་ཁྱིམ་ཚང་པ་ཡིན་ན།

དེ་ནས་དང་པོ་ད་དེ་ན་ཚ་དེ་དཔེ་རྔམ་དྲག་ཟླ་བ་ཞེད་སྣང་འདྲ་འདུག་ག། ཨོ་དེ་ནས་ད་ལྟ་འཚོ་བ་དེ་ལྟར་རེད་ན་དཀའ་ངལ་འདི་ད་ལྟ་དམིགས་བསལ་སྐྱེ་གི་མི་འདུག་གཞུང་གིས་སྔོན་མ་མི་འདྲ་ལས་དེ་རུ་ཡ་དེས་དེ་རོགས་རམ་དེ་ཆེ་རུ་བཏང་བྱས་པེ་ཤག་འདི་ཚོ་དེ་མང་རུ་བཏང་བྱས་དེ་འདྲས་གནང་གི་འདུག་དེ་འདྲས་དཔེ་ཡག་པོ་དེ་འདྲས་གནང་སོང། ལགས་སོ་ངས་དྲི་བ་ཐ་མ་དེ་ཨ་ནི་ད་ཁྱེད་རང་གི་ཡང་གི་བསམ་ཚུལ་འགྲོ་གི་དམིགས་བསལ་གི་གསུང་ཡ་ཡོད་ན། ད་ང་དམིགས་བསལ་གྱི་ཟེར་ནས་གཅིག་ལབ་ཡ་མེད་དེ་ནི་ད་དེ་བཀའ་དྲིན་སྐྱབས་མགོན་རིན་པོ་ཆེའི་བཀའ་དྲིན་དང་དེ་བཙན་བྱོལ་བོད་མི་སྒྲིག་འཛུགས་ཀྱི་བཀའ་དྲིན་དང་དེ་ནི་ཨོ་སི་ཀྲུ་ལི་ཡ་གཞུང་གིས་མཐུན་རྐྱེན་དེ་ཚོ་གནང་བ་དེ་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན། ལགས་སོ་ཁྱེད་རང་གི Australia ནང་གི་འཚོ་བ་རེད་ཨ་ནི་གཅིག་དུས་ཆེན་ག་རེ་ཡོད་མེད་དང་ཨ་ནི་གཅིག་ད་ལྟ་གི་འཚོ་བ་གི་གནས་སྟངས་ག་འདྲེ་ཡིན་མིན་སྐོར་ལ་ཡར་འགྲེལ་བཤད་ཞིབ་ཕྲ་གནང་བ་བཀའ་དྲིན་ཆེ། ཐུགས་རྗེ་ཆེ། རྣམ་པ་ཚོས་ལེ་ཚན་གསན་པར་བཀའ་དྲིན་ཆེ།
sbs.com.au/radioapp དུ་བསྐྱོད་ནས SBS རླུང་འཕྲིན་གྱི་མཉེན་ཆས་ཕབ་ལེན་གནང་ན་ས་ཕྱོགས་གང་དུ་ཡོད་ཀྱང་ང་ཚོའི་ལེ་ཚན་གསན་ཆོག།